ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད། sbs dot com dot au slash tibetan ཐོག་བསྐྱོད་རོགས། Australia ཡི Post ནས་རུལ་སླ་ཡི་ཟས་རིགས་ཤ་དང་མཚོ་ཟས་རིགས། སྐམ་ཟས་དང་སྒོ་ང་ཡི་རིས་སོགས་དབོར་འདྲེན་མཚམས་འཇོག་བྱ་རྒྱུ་ཡིན་སྐོར་བརྗོད་འདུག་པ་དང། གལ་སྲིད Australia ཡི་སྦྲག་ཁང་ནས་ཟས་རིགས་དེ་དག་དབོར་འདྲེན་མཚམས་འཇོག་བྱས་ཚེ། ཞིང་པ་དང་ཟས་རིགས་དེ་ཚོ་ཐོན་སྐྱེད་བྱེད་མཁན་སོགས་ཚོང་ལས་ཆུང་འབྲིང་རྣམས་ལ་ཤུགས་རྐྱེན་ཆེན་པོ་ཐེབས་ཀྱི་ཡོད་པ་རེད། གོ་མི་ཏི་ལཱིབ་ཞེས་པའི་ཟས་རིགས་ཚོང་ལས་ཐོན་སྐྱེད་བྱེད་མཁན་དེ་ནས་ཐོན་སྐྱེད་བྱས་པའི་མོ་རོ་དང་ཤ་མོང་སོགས། ཉིན་རེར་སྒམ་སུམ་ཅུ་ནས་བཞི་བཅུ་བར་ཨོ་སི་ཁྲུ་ལི་ཡ་ཡི་སྦྲག་ཁང་བརྒྱུད་ཚོང་ར་གཏོང་བཞིན་ཡོད་འདུག་ཟས་རིགས་དེ་ཚོ་ཐོན་སྐྱེད་བྱེད་མཁན་གྱི་སྦྱིན་བདག

གྲང་གློག་ནང་འཇོག་དགོས་པའི་ཟས་རིགས་ཐོན་སྐྱེད་དེ་ཚོ་དེས་ང་ཚོ་ལ་ཤུགས་རྐྱེན་ཆེན་པོ་ཐེབས་ཀྱི་ཡོད་པ་རེད་ཅེས་གསུངས་འདུག་ཁོང་གིས་ཐོན་སྐྱེད་བྱས་པའི་ཟས་རིགས་དེ་ཚོ་འཁྱག་སྒམ་ནང་འཁྱག་པས་བཏུམས་ནས་མགྱོགས་ཚད་མྱུར་བའི་སྦྲག་ཁང་བརྒྱུད་བསྐུར་གཏོང་བྱེད་དགོས་ཀྱི་ཡོད་འདུག་ཡིན་ན་ཡང་ཕྱི་ཟླ་བདུན་པ་ཚེས་གཅིག་ནས་གཞུང་འབྲེལ་གྱི་ཡིག་ཟམ་ཁོ་ན་མ་གཏོགས་སྤྱོད་རྒྱུ་མེད་པ་ཆགས་ཚེ་ས་གནས་མང་པོ་ཞིག་ལ་ཁོང་གིས་ཐོན་སྐྱེད་བྱས་པའི་ཟས་རིགས་རྣམས

དེ་དང་ཆབས་ཅིག་གནད་དོན་དེས་རྐྱེན་པས་ནིའུ་སོག་ཐི་ཝཱ་ལི་མངའ་སྡེའི་རི་བ་ས་ཁུལ་དུ་ཡོད་པའི་མངར་ཟས་དང་ཅོ་ལེའི་བཟོ་གྲྭ་ཡི་ནང་ལ་ཡང། ལས་ཀ་མང་པོ་ཞིག་ཤོར་སྲིད་པའི་ཚོད་དཔག་བྱེད་བཞིན་ཡོད་འདུག་བཟོ་གྲྭ་དེའི་སྤྱི་ཁྱབ་འགན་འཁུར་བ་རི་ནོར་སྒྲོལ་སི་ལགས་ཀྱིས་ཁོང་ཚོས་རྒྱུན་དུ་ཨོ་སི་ཀྲུ་ལི་ཡ་ཡི་སྦྲག་ཁང་ལ་ཤུགས་ཆེན་པོ་བརྟེན་ནས་བསྡད་ཡོད་སྐོར་འགྲེལ་བརྗོད་གནང་དོན།

We're a rural tourism facility that just, you know, has just gone through a, a pandemic where people aren't travelling, aren't visiting regional New South Wales. Um, and, you know, we, we honestly thought online was the bit of the saviour and the, the light at the end of the tunnel. And now even this is potentially getting taken away.
yang to ཉུག་སོག་ཐོ་བ་ལི་མངའ་སྡེ་ཡི་ནང་ཡུལ་སྐོར་སྤྲོ་འཆམ་ཡོང་མཁན་མེད་པ་ཆགས་ནས། ང་ཚོ་གྲོང་གསེབ་ཁུལ་དུ་ཡུལ་སྐོར་སྤྲོ་འཆམ་གྱི་མཐུན་རྐྱེན་མེད་པ་ཆགས་པ་དང། ང་ཚོའི་དྲ་ལམ་དེ་ང་ཚོ་སྐྱོབ་མཁན་ཡིན་པའི་ཡིད་ཆེས་བྱེད་ཀྱི་ཡོད། འོན་ཀྱང་མཐུན་རྐྱེན་དེ་ཡང་མེད་པ་ཆགས་སྲིད་པ་རེད་འདུག་ཅེས་གསུངས་འདུག་ཨོས་ཏྲེ་ལི་ཡ་ཡི་སྦྲག་ཁང་གི་གསལ་བསྒྲགས་ཤིག་གི་ནང་མངའ་སྡེ་དང་ས་ཁུལ་སོ་སོ་ནས་ཟས་རིགས་ཀྱི་བདེ་འཇགས་འགྲོ་སྟངས་དང། ནང་འདྲེན་ཡོ་ཆས་མ་འདྲ་བ་སྣ་ཚོགས་དགོས་ཀྱི་ཡོད་པའི་རྐྱེན་གྱིས། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ཕྱི་ཟླ་དྲུག་པ་ཚེས་སུམ་ཅུ་ནས་བཟུང Australia ཡི་སྦྲག་ཁང Australia Post ནས་ཟས་རིགས་ངེས་ཅན་ཁག་ཅིག་དབོར་འདྲེན་མཚམས་འཇོག་བྱ་རྒྱུ་ཡིན་སྐོར་བརྗོད་འདུག་ཡང་གསལ་བསྒྲགས་དེའི་ནང་ང་ཚོས་ཐག་གཅོད་འདིས་ཟས་རིགས་ཐོན་སྐྱེད་བྱེད་མཁན་མང་པོ་ཞིག་དང་ང་ཚོ་དང་མཉམ་དུ་མཉམ་ལས་བྱེད་མཁན་མང་པོ་ཞིག་ལ་ཤུགས་རྐྱེན་ཐེབས་ཀྱི་ཡོད་པ་ཤེས་རྟོགས་ཡོང་གི་ཡོད།

ཨོ་སི་ཀྲུ་ལི་ཡ་ཡི་སྦྲག་ཁང་གི་གྲངས་ཐོ་ལྟར་ན་ལོ་སྔོན་མ་ཟས་རིགས་དང་བཏུང་བྱ་ཡི་རིགས་དབོར་འདྲེན་གྱི་གྲངས་འབོར་དེ་ཕྱི་ལོ་ཉིས་སྟོང་བཅུ་དགུ་དང་བསྡུར་ན་བརྒྱ་ཆ་ལྔ་བཅུ་ང་བདུན་ཡར་འཕར་ཡོད་པ་རེད།
ཁྱེད་རང་ཨོ་སི་ཀྲུ་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།